ང་བདེ་ཆེན་སྐྱབས་མཚོ་ཡིན། ད་ལྟ་ང་ཚོས་རྒྱང་སྲིང་ཞུ་བཞིན་པའི་བོད་དོན་དར་རྒྱས་ཀྱི་ལེ་ཚན་འདི་ནི་བོད་ཀྱི་ལོ་རྒྱུས་རེད་བོད་ཀྱི་ཆབ་སྲིད་གནས་སྟངས་ཐོག་ལ་ཡང་བོད་ཀྱི་ཕྱོགས་ནས་རྒྱལ་རབས་ལོ་རྒྱུས་སྐོར་ལ་ཡང་འགྲེལ་བཤད་སྐྱོན་སྟངས་དང་རྒྱ་ནག་ཕྱོགས་ནས་མ་འདྲ་བ་ཡོད་སོང་ཙང་འདི་ཐོག་ལ་ཡང་ཕྱི་རྒྱལ་གྱི་གནས་ཚུལ་ཐོག་ལ་ཡང་ཏག་ཏག་ཅིག་མ་མཁྱེན་པ་སོང་ཙང་བོད་ནང་ལ་དུས་འགྱུར་བྱུང་ནས་དཀའ་ངལ་འཕྲད་པའི་སྐབས་ལ་ཡང་རྒྱ་ནག་ལ་ཡང་ད་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཞིག་ཆགས་པ་དང་རྒྱ་ནག་ཐོག་ནས་ད་ཕྱི་རྒྱལ་གྱི་མཉམ་པོ་འབྲེལ་བ་བྱེད་པའི་སྐབས་ལ་ཡང་བོད་ཀྱི་གནད་དོན་འདི་ཡིན་གཅིག་མིན་གཅིག་ག་དུས་ཡིན་ན་གླེང་སློང་བྱ་གི་སོང་ཙང་རྒྱ་མི་ཕྱོགས་ནས་ཡང་བོད་ཀྱི་གནད་དོན་འདི་ག་རེ་ཡིན་མིན་ཐོག་ལ་རྒྱ་ནག་བསྐྱར་ཞིབ་ཟེར་བའི་རྒྱ་ནག་དམར་ཤོག་ཚོགས་པའི་གི་གཞུང་འོག་ལ་ཡོད་པའི་གི་དཔེ་སྐྲུན་ཁང་ཞིག་གིས། བོད་ཀྱི་གནད་དོན་སྐོར་ལ་ཡང་དྲི་བ་བརྒྱ་ཟེར་བའི་དེབ་ཆུང་ཞིག་ད་བཏོན་ནས་རྒྱ་ཕྱོགས་ངོས་ཀྱི་དྲི་བ་དང་དེ་ལ་རྒྱ་མི་ཕྱོགས་ནས་ལན་འདེབས་འདི་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་ལ་བྱུང་བ་རེད་སྐབས་དེ་དུས་སྒང་ལ་ཡང་བོད་ནང་ལ་ཡང་ཆབ་སྲིད་ཀྱི་གནད་དོན་རེད་བོད་ནང་ལ་ཡང་བོད་མི་ཚོས་རྒྱ་ནག་གཞུང་གི་སྲིད་བྱུས་ལ་མི་འདོད་པའི་ངོ་རྒོལ་བྱུང་བ་དང་ནུབ་ཕྱོགས་ཡུལ་ཁག་ནས་མི་མང་པོ་ཞིག་གིས་ད་བོད་ནང་ལ་ཡུལ་སྐོར་སྤྲོ་འཆམ་འགྲོ་ཡ་དང་གོང་ས་མཆོག་ལ་ཡང་ཕྱི་རྒྱལ་ཡུལ་གྲུ་ཁག་ནས་ཆེ་བསྟོད་དང་གཟེངས་རྟགས་ཕུལ་བའི་རྗེས་ལ་བོད་ཀྱི་གནད་དོན་འདི་གལ་ཆེན་པོ་ཆགས་སོང་ཙང་གནད་དོན་འདི་ཐོག་ལ་ཡང France གྱི་རྒྱལ་ས Paris ནང་རྟེན་གཞི་བྱས་པའི་གྱི

ལེ་ཚན་སྔོན་མ་ནང་ཡིན་ན་རྒྱ་ནག་གིས་བོད་ནང་ལ་ཡང་རྡུལ་ཕྲན་མཚོན་ཆ་རེད་རྡུལ་ཕྲན་མཚོན་ཆ་འགྲེམས་འཇོག་རེད་རྡུལ་ཕྲན་མཚོན་ཆ་གི་འགྲེམས་འཇོག་ཐོག་ནས་ཡང་རྡུལ་ཕྲན་གྱི་སྙིགས་རོ་གཡུག་ཡོད་མེད་སྐོར་ལ་ཡང་རྒྱ་ནག་གིས་བརྗོད་པ་དང་འདི་ཐོག་ལ་ཡང་ཕྱི་རྒྱལ་གནད་དོན་དཔྱད་ཞིབ་པ་ཁོ་རྣམ་ཚོ་གི་ཉམས་ཞིབ་ནང་ནས་གསུངས་པ་འདི་ང་ཚོས་རྒྱང་སྲིང་ཞུས་ཡོད་དེ་རིང་གི་ལེ་ཚན་འདི་ནང་ཡིན་ན་སྐབས་དེ་དུས་ཙམ་པ་ལ་ཡང་ད་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དགུ་རེད་ཉིས་སྟོང་གཅིག་གི་གོང་དུ་ང་ཚོས་གི་ད་ལྟ་གླེང་མོལ་ཞུས་པའི་གི་བོད་དོན་དག་རྒྱལ་བརྗོད་པའི་རྒྱ་ནག་གཞུང་གི་དྲི་གཞི་བརྒྱ་ལ་ལན་ཞུས་པས་དེའི་ཐོག་ལ་ཡང་གསལ་བཤད་ཀྱི་ད་གཙོ་བོ་ཆ་བཞག་པ་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་རེད་ལྔ་བཅུ་ང་དགུ་ནང་ལ་ཡང་རྒྱ་ནག་གིས་བོད་ནང་ལ་ཡང་བཙན་འཛུལ་བྱས་པའི་སྐབས་ལ་ཡང་བོད་ནང་གི་བོད་མི་ཚོའི་སྤྱི་བཏང་གི་འཚོ་བའི་གནས་སྟངས་སྐོར་ལ་ཡང་ང་ཚོས་གླེང་མོལ་ཞུ་གི་ཡིན་ཐོག་མ་དེ་ལ་ད་ལྟ་དེབ་འདིའི་ད་ལྟ་དཔྱད་ཞིབ་གནང་མཁན་ཕྱི་རྒྱལ་ཁོ་རྣམ་ཚོས་ག་རེ་གསུངས་འདུག་ན་རྩ་བའི་ད་ལྟ་རྒྱ་ནག་གཞུང་གི་དྲིས་ལན་དེ་ཚོའི་ནང་ལ་ཡང་མང་ཆེ་བོད་པའི་གི་གྲོང་ཁྱེར་རེད་ཞིང་པ་རེད་དེ་མིན་སྤྱི་བཏང་གི་འབྲོག་པའི་ཁུལ་གྱི་གནས་ཚུལ་མང་པོ་ཅིག་ཁོ་ཚོས་ཀྱིས་འཁྱོག་བཤད་བྱས་འདུག་རྒྱུ་མཚན་ག་རེ་ཟེར་ན་སྐབས་དེའི་དུས་སྐབས་ལ་ཡང་བོད་ནང་གི་བོད་མི་ཚོའི་འཚོ་བ་གནས་སྟངས་དེ་ཡག་པོ་མེད་པ། ཁོ་ཚོས་བསྟན་པའི་བརྒྱུད་ནས་ཡང་རྒྱ་ནག་ཁོ་རང་ཚོས་བཙན་འཛུལ་བྱས་པའི་རྗེས་ལ་ཡང་བོད་ནང་ལ་བོད་མི་ཚོས་ཀྱི་འཚོ་བ་ཡར་རྒྱས་བྱུང་བའི་དེ་སྟོན་ཐབས་ལ་སྔ་མོ་བོད་ཀྱི་སྲོལ་རྒྱུན་གྱི་དཔལ་འབྱོར་ལམ་ལུགས་རེད་བོད་མི་ཚོའི་འཚོ་བ་དེ་ཡག་པོ་མེད་པ་རྒྱ་མིས་དེ་བཤད་བཞག་ད་ལྟ་གནད་དོན་དཔྱད་ཞིབ་པ་གིས་ཅིག་སྔོན་བརྗོད་དེ་འདྲ་གསུངས་བཞག་དེ་གསུངས་ཙང་བོད་ནང་གི་བོད་མི་ཚོའི་འཚོ་བ་གནས་སྟངས་འདིའི་ཐོག་ལ་ཡང་རྒྱ་ནག་གཞུང་ཁོ་རང་ཚོས་གསལ་བརྗོད་ག་རེ་བྱས་འདུག་བདེ་ཆེན་ལགས། འོན་ཏེ་ད་ནི་གོང་དུ་ནང་ལ་གསུངས་སོང་བྱས་ན་སྔ་མོ་ལྟར་འདུག་ན་བོད་ནང་གི་འཚོ་བའི་གནས་སྟངས་ག་འདྲ་ཡོད་མེད་ཐོག་ལ་ཨ་ནི་རྒྱ་ནག་གཞུང་གིས་ད་བཤད་ཡ་རེད་བྱས་ན་ཨ་ནི། བོད་ནི་ད་དེ་སྔ་ཡིན་ན་བཀས་བཀོད་རྒྱུད་འཛིན་ཞིང་བྲན་ལམ་ལུགས་ཀྱི་སྤྱི་ཚོགས་ཅིག་རེད་རྒྱ་ནག་གཞུང་གིས་དེ་འདྲ་བཤད་བཞག་བྱས་ཙང་དེའི་ས་ཞིང་རེད་ཐོན་སྐྱེད་རྒྱུ་ཆ་ཕལ་ཆེ་བ་ཞིང་བྲན་བདག་པོ་མངའ་བདག་གསུམ་ལ་བདག་ཡོད་རེད་ད་མངའ་བདག་གསུམ་ཨ་ནི་དཔོན་རིགས་རེད་དགོན་སྡེ་རེད་སྐུ་དྲག་བཅས་ལ་བདག་ཡོད་རེད་མི་མང་ཨ་ནི་མང་ཆེ་བ་ནི་ཆེས་དབུལ་ཞིང་ཕོངས་པ་དང་ཉམ་ཐག་འཚོ་བ་སྐྱེལ་གྱི་ཡོད་པ་དང་ཨ་མངའ་བདག་ཆེན་མོ་གསུམ་གྱིས་ནི་བོད་ཀྱི་ཁྱོན་ཡོངས་ཀྱི་མི་འབོར་བརྒྱ་ཆ་ལྔ་ལས་ཟིན་གྱི་ཡོད་མ་རེད་དེ། ཁོང་ཚོས་བོད་ཀྱི་ཐོན་སྐྱེད་རྒྱུ་ཆ་བརྒྱ་ཆ་ཕྱེད་ཀ་ལ་སྒེར་སྡེམ་བྱེད་ཀྱི་ཡོད་རེད། ཨ་ནི་ཞིང་བྲན་ཚང་མ་ཡིན་ན་སྐྱ་ཁུ་རྒྱུན་ཚེ་མངའ་བདག་གི་གཡོག་པོ་དང་ཁོང་ཚོ་ཨ་ནི་རང་དབང་ཡིན་ན་དེ་ཙམ་ཡོད་མ་རེད།
ཅེས་བྱས་ཨ་ནི་རྒྱ་ནག་གཞུང་དེ་འདྲ་བཤད་བཞིན། གནད་དོན་འདི་ཐོག་ལ་ཡ་བོད་གནད་ཉམས་ཞིབ་པ་རོ་བྷིད་བྷེ་ན་ཁོ་རང་གིས་གསུངས་པ་འདི་ང་དེ་སྔོན་གྱི་ང་ཚོའི་ཅིག་ལས་རིམ་རྒྱང་སྲིང་ཞུས་ནང་ལ་ང་ཚོས་གསལ་བཤད་ཞུས་ཡོད་ད་ཡིན་པས་ན་ད་དེ་འདི་ཐོག་ལ་ཡ་གནས་ཚུལ་མང་པོ་ཅིག་གི་གསལ་ཁ་མེད་པ་དང་གནས་ཚུལ་འགའ་ཤས་ཅིག་གི་ཁ་གསལ་པོ་བཟོས་ཐོག་ལ་ཡ་ཕྱི་རྒྱལ་གྱི་གནད་དོན་དཔྱད་ཞིབ་པ་ཁོ་རང་ཞིབ་ཕྲ་ག་རེ་གསུངས་འདུག་ལོ། ཕྱི་རྒྱལ་གྱི་དཔྱད་ཞིབ་པ་པེ་རི་སི་མཐོ་རིམ་ཞིབ་འཇུག་དངོས་སྦྱོང་སློབ་གླིང་གི་མི་རྒྱུད་དཔྱད་རིག་མཁས་པ་ཁཱ་ཏི་ཡ་བྷ་བྷི་ཐི་རི་ལི་གིས་གསུང་ཡ་བྱས་ན་བོད་ཞི་བའི་བཅིངས་འགྲོལ་མ་བཏང་བའི་སྔོན་ལ་བོད་ཀྱི་ཞིང་བྲན་ལམ་ལུགས་གནས་གནད་དོན་ཐོག་ལ་དཔྱད་གླེང་བྱས་ཟིན་ཡོད་རེད། བོད་ཀྱི་སྔ་མོའི་སྤྱི་ཚོགས་ཀྱི་ལམ་ལུགས་ལ་ཅིག་ཞིབ་འཇུག་ཅིག་བྱས་པ་ཡིན་ན་གནད་དོན་དེའི་ཐོག་ལ་རྒྱ་ནག་གཞུང་གི་དེབ་རེད་རྩོམ་ཡིག་རེད་གློག་བརྙན་རེད་དྲིལ་བསྒྲགས་ཀྱི་པར་བཅས་ཚང་མའི་ནང་ལ་ཡིན་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ། ཐམ་པའི་ལོའི་སྔོན་ལ་བོད་ཀྱི་གནས་སྟངས་ཇི་འདྲ་ཡོད་མེད་ཐོག་ལ་ཁོ་རང་ཚོའི་ཆབ་སྲིད་ཀྱི་ལྟ་བ་དང་མཐུན་པའི་དྲིལ་བསྒྲགས་བྱས་ཡོད་རེད་ཅེས་ཁོ་རང་དེ་འདྲ་གསུངས་ཤིང། དེ་འདྲ་སོང་ཙང་བོད་ཀྱི་སྲོལ་རྒྱུན་གྱི་ཅིག་དཔལ་འབྱོར་ལམ་ལུགས་འདིའི་སྐོར་ལ་ཡང་བོད་གནད་མཁས་པ་ཁཱ་ཏི་ཡ་བྷ་བྷི་ཐི་རི་ལི་ཁོ་རང་གིས་ག་རེ་གསུངས་འདུག་ལོ། ཁཱ་ཏི་ཡ་བྷ་བྷི་ཐི་རི་ལི་ཡང་ཁོ་རང་གིས་གསུངས་ཡས་བྱས་ན་བོད་ཀྱི་སྲོལ་རྒྱུན་གྱི་དཔལ་འབྱོར་ལམ་ལུགས་ཁྲོད་ལ་ཡིན་ན་ཚོང་ལས་ཀྱི་བྱེད་སྒོ་མང་ཆེ་བ་ཡིན་ན་ཚོང་ཟོག་རེད་ས་ཞིང་རེད་ཞབས་ཞུའི་ལས་ཀ་ཕན་ཚུན་ཐད་ཀར་བརྗེ་ལེན་བྱས་པ་མ་གཏོགས་དངུལ་ཨ་ནི་ཕར་ཚུར་སྤྲད་ཡག་གི་ད་ཅིག་གི་ལམ་སྲོལ་འདྲ་པོ་ཆེན་པོ་ཡོད་མ་རེད་ཨང་བོད་ཀྱི་ཐོན་སྐྱེད་འབྱུང་ཁུངས་གཙོ་བོ་དེ་ས་ཞིང་རེད་ཨང་དཔེར་ན་གང་ཟག་གཅིག་ལ་ཆ་བཞག་ན་སྤྱི་ཚོགས་ནང་གནས་བབ་མཐོ་པོ་ཡོད་མེད་ལ་བརྟག་པའི་ཨང་ས་ཞིང་བདག་དབང་ཆེ་ཆུང་རེད་དེ་ག་ནང་བཞིན་བོད་ཀྱི་ས་ཞིང་ལམ་ལུགས་ཀྱིས་བོད་པའི་སྤྱི་ཚོགས་ཀྱི་སྒྲོམ་གཞི་དེ་ཨང་མཚོན་ཡོང་བ་རེད་གང་ཡིན་ཟེར་ན་ཨ་ནི་གཞུང་ལ་ཨ་ཞབས་འདེགས་ཞུས་པའི་ཨ་ནི་ལས་ཀ་ལ་ཡིན་ན་ཨ་གཞུང་ཞབས་ཚོ་ལ་ཕ་གཞིས་སྤྲད་ཡས་དང་ནས་ས་ཞིང་བདག་དབང་ཨ་ནི་ཅིག་མང་ཙམ་འགན་འཁྲི་སྤྲད་ཡས་དང་སྐབས་མང་པོ་ཨ་ཆབ་སྲིད་གོ་གནས་ཨ་འཛིན་དགོས་ཡས་འདི་འདྲ་ཡོད་རེད་ཅེས་དེ་འདྲ་གསུངས་ཤིང། གནས་སྟངས་འདིའི་འོག་ལ་ཡ་བོད་ནང་ལ་ཡ་དཔལ་འབྱོར་གྱི་སྟོབས་ཤུགས་དང་ཆབ་སྲིད་དབང་ཆ་གཉིས་བར་ལ་ཁ་གསལ་གྱི་གསལ་ཁ་རེ་ཅིག་ཁས་བཏོན་འདུག་གས་ལོ། སྐབས་དེ་དུས་ཡིན་ན་ད་བོད་པ་ཚང་མས་ཡིན་ན་ས་ཆ་ཡོངས་རྫོགས་དཔེར་ན་ས་སྐྱོང་ས་མངའ་བདག་ལ་ཡིན་ན་བདག་གི་ཡོད་པ་ཡིད་ཆེས་ཨ་ནི་བྱེད་ཀྱི་ཡོད་རེད་གང་ཡིན་ཟེར་ན་ལྷ་སའི་གཞུང་གི་སྟངས་འཛིན་འོག་ལ་ཡིན་ན་ས་ཆ་མང་ཆེ་བའི་བདག་དབང་གོང་ས་མཆོག་ལ་ཡོད་པ་ཅིག་ལ་ངོས་འཛིན་དང་བོད་ནང་ད་དུང་དཔལ་འབྱོར་གྱི་སྟོབས་ཤུགས་དང་ཆབ་སྲིད་ཀྱི་དབང་ཆ་གཉིས་དབྱེ་འབྱེད་གསལ་པོ་ཅིག་ཡོད་མ་རེད། དཔེར་ན་ས་བདག་ཚོས་ཡིན་ན་རང་རང་གི་ས་གནས་ལ་ཡིན་ན་ཆབ་སྲིད་ཀྱི་དབང་སྒྱུར་བྱེད་ཀྱི་ཡོད་རེད་དེ་ཡིན་ན་གོམས་སྲོལ་དེའི་ཐོག་ལ་ཡིན་ན་བོད་ཀྱི་ས་ཁུལ་མི་འདྲ་བར་ཨ་ནི་ཕན་ཚུན་ཆེན་པོ་ཡོད་པ་དང་བོད་དབུས་ཁུལ་ལ་ཡིན་ན་དེབ་དེ་ནང་དཔྱད་གླེང་བྱས་ཡོད་རེད་དེ་འདྲ་ཅེས་གསུངས་ཤིང་བོད་ནང་ད་དུང་དཔལ་འབྱོར་གྱི་སྟོབས་ཤུགས་དང་ཆབ་སྲིད་དབང་ཆ་གཉིས་དབྱེ་འབྱེད་གསལ་པོ་ཡོད་མ་རེད་ཅེས་བྱས་ཨ་ནི་དེ་འདྲ་འདུག།
དཔལ་འབྱོར་གྱི་གནས་སྟངས་དང་འབྲེལ་བའི་ཐོག་ནས་ཡང་བོད་ནང་ལ་ཡང་དེ་དུས་སྤྱི་ཚོགས་ཀྱི་ལམ་ལུགས་འདི་ག་འདྲ་ཞིག་ཡོད་ན་ལོ།

ད་ཤན་པ་དང་ཉ་པ་མགར་བ་ཟེར་དེ་ཚོ་ཡིན་ན་རིགས་དམའ་ལ་རྩིས་བྱས་ཨ་ནི་དེ་འདྲ་བྱེད་ཀྱི་ཡོད་རེད་དེ་ཡིན་དུས་སྐུ་དྲག་གི་གྲལ་རིམ་དེ་ཡིན་ན་རང་གི་ཕ་ཤུལ་ཨ་ནི་བུ་འཛིན་བྱས་ཡིན་ན་ཨ་ནི་གྲལ་རིམ་དེ་གཞིས་ཀར་བརྟེན་བྱས་ཨ་ནི་ཁེ་ཕན་རབས་དེ་འདྲ་ཐོབ་ཀྱི་ཡོད་རེད་སྐུ་དྲག་ནང་ལ་ཡིན་ནའི་ཨ་ནི་གྲལ་རིམ་རབས་ཁག་བཞི་རབས་ཆགས་བྱས་གཞིས་ཀ་ཕ་ཤུལ་འཛིན་ཆོག་ཡ་རེད་དེའི་དོན་ལ་ཡིན་ན་སྐུ་དྲག་མི་ཚང་ནས་བུ་གཅིག་རེད་གཉིས་རེད་དེ་འདྲ་གི་གཞུང་གི་ད་དམག་དོན་ཡིན་ནའི་རེད་གཞུང་གི་ལས་བྱའི་ཐོག་ལ་ཨ་ནི་གཏང་དགོས་ཀྱི་ཡོད་རེད། དེ་ཡིན་དུས་ཨ་ནི་གཞུང་གི་ལས་ཁུངས་བྱེ་བྲག་སོ་སོ་ཨ་ནི་ཁོ་ཚོས་ཡིན་ན་འཛིན་སྐྱོང་གི་ལས་འགན་འདྲ་མི་འདྲ་འཁུར་དགོས་ཀྱི་ཡོད་རེད་ཟེར་བྱས་ཨ་ནི་ཁོ་རང་དེ་འདྲ་གསུངས་ཤིང། དེ་འདྲ་བོད་ནང་གི་སྤྱི་ཚོགས་གནས་སྟངས་ཐོག་གསུངས་པ་རེད་རེད་སོང་ཙང་བོད་ནང་ལ་ཡང་སྐུ་དྲག་གི་གྲལ་རིམ་ལ་ཡང་གཏན་འཇགས་གནས་དགོས་རེད་ཀྱི་ཡང་སྐུ་དྲག་གི་གྲལ་རིམ་ལ་ཅིག་འགྱུར་བ་ཐལ་དེ་འདྲ་ཅིག་གནས་སྟངས་ཅིག་ཡོད་རེད་པས་ལོ། གནད་དོན་དཔྱད་ཞིབ་པ་ཁོ་རང་གིས་མུ་མཐུད་གསུང་ཡས་བྱས་པ་ཡིན་ན་སྐུ་དྲག་གི་དབང་ཐང་ལ་ཡིན་མཐའ་གཅིག་ཏུ་འགྱུར་བ་འགྲོ་རྒྱུ་མེད་པ་དེ་འདྲ་མ་རེད་དམིགས་བསལ་གྱི་ཡིན་ན་གནས་སྟངས་འོག་ལ་སྐུ་དྲག་གི་མི་ཚང་གི་ཨ་ནི་རྒྱུ་ནོར་མེད་པ་ཆགས་ཡས་རེད། ཏཱ་ལའི་བླ་མའི་སྐུ་ཐོག་ཨ་ནི་འཕོ་འགྱུར་བྱེད་པའི་སྐབས་ལ་ཡིན་ན་རྒྱལ་ཚབ་སོ་སོའི་ཨ་དབང་ཆ་ཟིན་པའི་སྐབས་ལས་ཡིན་ན་དེ་འདྲའི་གནས་ཚུལ་དེ་ཡང་ཡང་ཡོང་གི་ཡོད་རེད་ཨ་ཏཱ་ལའི་བླ་མ་སྐུ་ཕྲེང་རྗེས་མ་འཁྲུངས་སའི་མི་ཚང་དེ་ཡིན་ན་སྐུ་དྲག་གི་མི་ཚང་ཆགས་ཡས་ལ་ངེས་པ་གང་ཡང་ཡོད་མ་རེད་ཅེས་ཁོ་རང་འདི་འདྲ་གསུངས་སོང། རྣམ་པ་ཚོས་ད་ལྟ VOA ཨ་མི་རི་ཀའི་རྒྱང་སྲིང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁྲིམས་དང་རང་དབང་ལས་རིམ་གྱི་བོད་དོན་དག་རྒྱའི་ལེ་ཚན་གསན་བཞིན་ཡོད་པ་རེད། ད་དེ་ནས་ཐོག་མ་དེ་ལ་ཡང་རྒྱ་ནག་གིས་བོད་ནང་ལ་ཡང་བཙན་འཛུལ་བྱེད་པའི་སྐབས་ལ་ཡང་ཁོང་ཚོས་ལུང་དྲངས་ཡས་དེ་གང་ཟེར་ན་བོད་ནང་ལ་ཡང་བཙན་རྒྱལ་རིང་ལུགས་མེད་པ་བཟོ་ཡས་དེ་ཁོང་ཚོས་བཤད་པ་རེད་ཡིན་པས་ན་འདི་དང་འབྲེལ་བའི་ཐོག་ནས་ཡང་ཕྱིས་སུ་ཡང་ཁོང་ཚོས་བོད་ནང་ལ་ཡང་ད་ལྟ་གོང་དུ་ཞུས་པ་ནང་བཞིན་རེད་སྤྱི་ཚོགས་གྲལ་རིམ་ཐོག་ལ་རེད་ད་གང་བྱས་མངའ་བདག་དེ་ཚོ་མེད་པ་བཟོས་ཡོད་བཤད་ཀྱི་ཡོད་རེད་འདི་ཐོག་ལ་ཡང་ད་གནད་དོན་དཔྱད་ཞིབ་པ་ཁོ་རང་ག་རེ་གསུངས་འདུག་ལོ། སྐད་ཁྲའི་སྦ་ཧྥ་ཁྲི་ལི་ཁོ་རང་གིས་གསུངས་ཡས་བྱས་པ་ཡིན་ན་དཔེར་ན་མངའ་བདག་དང་ས་བདག་དབར་གྱི་འབྲེལ་བ་སྐོར་ལ་ཡིན་ན་རྩོད་པ་ཆེན་པོ་ཡོད་རེད། ད་ཡིན་ཙང་རྒྱ་ནག་གཞུང་གིས་བོད་ལ་བཙན་འཛུལ་བྱེད་དགོས་རྒྱུ་མཚན་དེ་ཡིན་ན་བཙན་རྒྱལ་རིང་ལུགས་ཀྱི་སྟོབས་ཤུགས་བོད་ནས་མཐར་སྐྲོད་བཏང་གི་ཡིན་ཟེར་བྱས་རྒྱུ་མཚན་དེ་བཤད་བྱས་གང་ལྟར་བོད་བཙན་འཛུལ་བྱས་རེད་ཨ་ནི་མི་མང་ཁྲོད་ལ་ཡིན་ན་ཞིང་བྲན་ལམ་ལུགས་དང་བཀས་བཀོད་རྒྱུད་འཛིན་ལམ་ལུགས་ལ་ཡིད་མ་རངས་པའི་བསམ་ཚུལ་ཤུགས་ཆེན་པོ་ཡོད་པ་བསྟན་བྱས་ཡིན་ན་བོད་ལ་བཅིངས་འགྲོལ་བཏང་ཡོང་ཡིན་ཟེར་རབས་དེ་འདྲ་ཡི་རྒྱུ་མཚན་བཤད་བྱས་ཡིན་ན་བྱས་ཡོད་རེད། བྱེད་སྟངས་དེ་ཡིན་ན་དཔེར་ན་དོ་སྣང་བྱེད་ཡ་གལ་ཆེན་པོ་གཅིག་ལ་ཡིན་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་གྲངས་ཀྱི་འགོ་སྟོད་དུ་ཨ་ནི་རྒྱ་ནག་གཞུང་གིས་གྲོས་མཐུན་དོན་ཚན་བཅུ་བདུན་ཟེར་དེ་བཞག་བྱས་ཨ་ནི་ཡིག་ཆའི་ནང་ལ་ཡིན་ན་བོད་ཀྱི་སྲོལ་རྒྱུན་ལམ་ལུགས་ལ་བརྩི་བཀུར་ཞུ་རྒྱུ་ཁས་ལེན་བྱས་བྱས་ཨ་ནི་དུས་ཡུན་གང་འཚམས་རིང་ལ་ཡིན་ན་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་ཨ་ནི་ལྷ་སའི་གྱེན་ལོག་དང ྋགོང་ས་མཆོག་ད་ཕྱི་རྒྱལ་ལ་བྲོས་བྱོལ་ཕེབས་པའི་རྗེས་ལ་ཡིན་ན་རྒྱ་ནག་གཞུང་གིས་མའོ་གིས་སློབ་སྟོན་བྱས་པའི་སྲིད་བྱུས་བོད་དབུས་ཁུལ་ལ་ལག་བསྟར་བྱས་ཡོད་རེད་ཟེར་བྱས་བྱས་གནད་དོན་དབྱེ་ཞིབ་པ་ཁོ་རང་གིས་ཡིན་ན་ཨ་ནི་དེ་འདྲས་བྱེད་བྱས་འགྲེལ་བརྗོད་གནང་ཤག། ད་ལྟ་གོང་དུ་བཀའ་མོལ་ཞུས་པ་བཞིན་བོད་ནང་གི་བོད་མི་དཀྱུས་མ་ཚོ་གི་གནས་སྟངས་ག་འདྲས་ཡོད་མེད་དང་བོད་པའི་ཞིང་པ་ཚོ་གི་ཐོབ་ཐང་རེད་ཁོང་ཚོའི་འགན་འཁྲི་ཅིག་འདི་སྐོར་ལ་ཡང་གནད་དོན་དཔྱད་ཞིབ་པ་སྐད་ཁྲའི་སྦ་ཧྥ་ཁྲི་ལི་ཁོ་རང་ག་རེ་གསུངས་འདུག་ལོ། ཨ་ནེ་ཀེ་ཏི་ཡཱ་བེ་ཕ་ཁྲི་ལི་ཁོ་རང་གི་གསུང་ཡས་བྱས་ན་ཨ་ནི་བོད་པ་དཀྱུས་མ་ཚོ་གི་གནས་བབ་འདྲ་མིན་ཨ་ནི་སྣ་ཚོགས་ཡོག་རེད་ས་ནི་ཁོ་ཚོ་ཁ་ཤས་ལག་ཤེས་བཟོ་ལས་རེད་ཁ་ཤས་ཚོང་ལས་རེད་ཁ་ཤས་ཨ་ནི་གཡོག་པོ་རེད་ཁ་ཤས་འབྲོག་པ་རེད་ཁ་ཤས་ཞིང་ལས་རེད་འབྲོག་ལས་གཉིས་ཀ་བྱེད་མཁན་ས་མ་འབྲོག་རེད་དེ་འདྲ་ཡིས་ད་ཁོ་ཚོའི་ཁྲོད་ལ་ཡིན་ནི་ཞིང་པའི་མི་འབོར་དེ་ཡིན་ན་མང་ཤོས་ཆགས་ཀྱི་ཡོག་རེད་དེ་འདྲ་གསུངས་ཤིང་བྱས་ཙང་ཨ་ནི་བོད་ཀྱི་ཞིང་པ་ཡིན་ནི་ཐོབ་ཐང་དང་འོས་འགན་གཉིས་ཀ་ཁྲིམས་ལུགས་ཐོབ་ཐང་ཡོག་རེད་གཅིག་ག་ས་བདག་མི་སྒེར་ཡིན་ན་རེད་ཨ་ནི་དགོན་སྡེ་གང་ཡིན་པ་ཡིན་ན་ཨ་ནི་ཞིང་བྲན་གྱིས་ཁོང་ཚོར་འཇལ་དགོས་པའི་ཁྲལ་འབབ་མཐོ་རུ་བཏང་ཡ་ཡིན་ན་རེད་ཡང་ན་ཞིང་བྲན་ལ་སྤྲད་པའི་ས་ཞིང་རྒྱ་ཁྱོན་འགྱུར་བ་བཏང་ཡ་དབང་ཆ་ཡོད་མ་རེད་གལ་ཏེ་ས་བདག་གིས་དེ་འདྲ་བྱས་པ་ཡིན་ན་ཨ་ནི་ཁྲིམས་ཁང་ལ་ཞུ་གཏུག་བྱེད་ཡ་དབང་ཆ་ཡིན་ན་ཡོད་རེད་ཅེས་བྱས་ཨ་ནི་ཁོ་རང་དེ་འདྲ་ཅིག་འགྲེལ་བཤད་གནང་ཞིང། དུས་རིང་དེའི་སྐབས་ལ་ཡ་བོད་ནང་ལ་ཡ་ཞིང་པ་ཚོ་གི་གནས་སྟངས་ལ་ཡ་གོང་དུ་བཀའ་མོལ་གསུངས་པ་རེད་ད་ཡིན་ན་ཞིང་པ་ཁོ་རང་ཚོ་གི་ནང་ལོགས་ལ་ཡང་ཚོགས་པ་འདྲ་མིན་དང་རིགས་མི་འདྲ་བ་དེ་འདྲ་ཁེལ་འདུག་བས་ལོ།
ཞིང་པའི་ནང་ལ་ཡིན་ན་ཨ་ནི་བོད་ཀྱི་ཞིང་པ

སྲིད་གཞུང་གཅིག་གི་ལམ་ལུགས་ནང་ལ་ཡ་དཔལ་འབྱོར་གྱི་གནས་སྟངས་ཐོག་ནས་ཞིང་པ་རེད་ཚོང་པ་རེད་དེ་ཚོ་ཚུར་གྱི་ཁྲལ་སྤྲད་དགོས་སོང་ཙང་སྐབས་དེ་དུས་ཙམ་པ་ལ་ཡ་བོད་ནང་གི་ཁྲལ་གྱི་གནས་སྟངས་ག་རེ་རེད་འདུག་ལོ། ཀེ་ཏྲ་བེ་ཕ་ཁྲི་ལི་ཡང་ཁོ་རང་གིས་གསུངས་པ་བྱས་པ་ཡིན་ན་སྐབས་དེ་དུས་ཡིན་ན་ཞིང་པས་ཡིན་ན་ད་དུང་གཞུང་རེད་ཆོས་སྡེ་རེད་ཡང་ན་ས་བདག་ལ་ཨ་ནི་ཁྲལ་མང་པོ་དང་ཕོན་ཆེན་པོ་སྤྲོད་དགོས་ཀྱི་ཡོད་རེད། ཁྲལ་འབབ་ཁ་ཤས་ནི་དངུལ་སྨར་སྤྲད་དགོས་ཡ་དང་ཁ་ཤས་ནི་དངོས་རྫས་འབྲུ་རིགས་དང་ཅ་ལག་སོགས་སྤྲད་བྱས་ནི་འཇལ་གི་ཡོད་རེད་ཡིན་ནའི་ཁྲལ་འབབ་མང་ཆེ་བ་ནི་ཞིང་ལས་གཙོ་བོ་བྱས་པའི་ནི་ངལ་རྩོལ་ཐོག་ནས་འཇལ་དགོས་ཡོད་རེད་ས་གནས་ལ་ཨ་ནི་ཞིང་པས་ཟམ་པ་རེད་ཆུ་རགས་རེད་ཡུར་བུ་རེད་ལམ་སོགས་གསར་བཟོ་དང་བསྐྱར་གསོ་བྱེད་དགོས་ཡོད་རེད། ཨ་ནི་གྲོང་མིས་ད་དུང་ཨ་ནི་དགོན་པར་དཀར་རག་བཏང་ཡས་རེད་མེ་ཤིང་བསྐྱལ་ཡས་རེད་བདག་པོས་ཨ་ནི་ཆུ་ལེན་པར་གཏོང་ཡས་ཀི་ཨ་ནི་ལས་ཀ་དེ་འདྲ་སྐུལ་བྱ་དེ་འདྲ་བྱེད་ཀི་ཡོད་རེད་དེ་འདྲ་འདུག་ཨ་ནི་བྱས་ཙང་སྐབས་དེ་དུས་དུད་ཚང་ཁག་གི་བུ་རེ་རེ་དགོན་པར་ཨ་ནི་གྲྭ་པ་བྱེད་ཀ་བཏང་ཡས་དང་ཨ་ནི་གཞུང་གི་དམག་མིར་ཨ་ནི་བཏང་དགོས་ཡས་ཀི་དེ་འདྲའི་ཀི་ཁྲལ་ཡོད་རེད་ཅེས་བྱས་དེ་འདྲ་འདུག། གོང་དུ་ད་ལྟ་བོད་ནང་གི་ཞིང་པ་ཚོ་གི་ཁྲལ་གི་གནས་སྟངས་སྐོར་ཞུས་པ་རེད་ད་ཡིན་ན་ཅིག་བོད་ནང་ལ་ཡ་ས་ཁུལ་མང་ཆེ་ཅིག་འབྲོག་པ་དང་ས་མ་འབྲོག་ཡིན་སོང་ཙང་འབྲོག་པ་དང་ས་མ་འབྲོག་གི་ནང་ལ་ཡ་ཁྲལ་གི་གནས་སྟངས་ག་རེ་རེད་འདུག་ལོ། ཨ་ནི་ད་ལྟ་གོང་དུ་གསུངས་པ་ནང་བཞིན་རེད་ཨ་ནི་བོད་ཀྱི་འབྲོག་པ་རེད་ས་མ་འབྲོག་རེད་ཞིང་པ་དང་འདྲ་བའི་ཨ་ལམ་ལུགས་ཤིག་འོག་ལ་ཡིན་ན་གནས་ཡོད་རེད་དཔེར་ན་སྤྱི་ཡོངས་ནས་བཤད་ན་ཨ་ནི་ཁོང་ཚོ་ཡིན་ན་སྐུ་དྲག་ཡིན་ནི་རེད་དགོན་སྡེ་ཁག་ཡིན་ནི་རེད་ཡང་ན་ཆོས་ལུགས་ཀྱི་མི་སྣ་གལ་ཆེན་ཞིག་གི་ཨ་ནི་གཅིག་མི་སེར་ཆགས་བྱས་འདུག་བསྡད་ཡོད་རེད་ཅེས་ཁོ་རང་དེ་འདྲ་གསུངས་ཤག། ད་ལྟ་ང་ཚོ་གླེང་མོལ་འགོ་འཛུགས་སྐབས་ལ་ཡ་རྒྱ་ནག་གཞུང་གིས་སྐབས་དུས་ཙམ་པ་ལ་བོད་ནང་གི་བཙོན་པ་ཚོ་གི་གནས་སྟངས་རེད་བོད་ནང་ལ་ཡ་བཙོན་པ་མང་པོ་ཅིག་གིས་ལག་ལྕགས་རྒྱབ་པ་དང་རྐང་ལྕགས་རྒྱབ་པ་སྐེ་ཤིང་རྒྱབ་པའི་བཙོན་པ་དེ་འདྲའི་སྐོར་ལ་ཡ་གླེང་སློང་བྱས་པ་རེད་གླེང་སློང་དེ་ཚོའི་སྐོར་ལ་ཡ་པེ་རིས་ནང་ལ་བཞུགས་པའི་གི་བོད་དོན་དཔྱད་ཞིབ་པ་ཀེ་ཏྲ་བེ་ཕ་ཁྲི་ལི་ཁོ་རང་ག་རེ་གསུངས་འདུག་ལོ། དྲི་བ་དེའི་ཐོག་ལ་ཡིན་ན་ཀེ་ཏྲ་བེ་ཕ་ཁྲི་ལི་ཁོ་རང་གིས་གསུངས་བྱས་པ་ཡིན་ན་བོད་ཁྲོམ་ལམ་བརྒྱུད་ལ་ཨ་ནེ་སློང་བ་ཇི་སྙེད་ཨ་ནེ་མཐོང་ཡས་ཡོད་པ་དང།

ཞིང་པ་རེད་འབྲོག་པ་རེད་ས་མ་འབྲོག་པ་རེད་ཅིག་གི་སྐབས་དུས་ཙམ་པར་བོད་ནང་གི་དཔལ་འབྱོར་ལམ་ལུགས་རེད་ཁྲལ་དང་འུ་ལག་སྐོར་བཀའ་མོལ་ཞུས་པ་རེད་དུས་རབས་ཉི་ཤུ་པའི་བར་དགྱེས་ཙམ་ལ་ཡང་ཅིག་འཛམ་གླིང་སྤྱི་ཡོངས་ནང་ལ་ཡང་འགྱུར་བ་ཐེབས་པ་རེད་འདི་སོང་ཙང་བོད་ནང་གི་དཔལ་འབྱོར་རེད་ཆབ་སྲིད་རེད་ཀྱི་ཤེས་ཡོན་སློབ་གསོ་ཐོག་ལ་ཡང་དེང་རབས་ཅན་དུ་འགྱུར་བའི་གནས་ཚུལ་དེ་འདྲ་ཅིག་བྱུང་འདུག་གས། འདི་རྒྱ་ནག་གི་བཙན་འཛིན་འོག་ལ་ཡིན་ན་བོད་ནང་ཨ་ནི་དེང་རབས་ཅན་ལ་འགྱུར་ཐབས་བྱེད་བཞིན་ཡོད་པ་འདི་ཁས་ལེན་མ་བྱས་ན་ཨ་ནི་གཟུར་གནས་འདྲ་པོ་ཆགས་ཀྱི་མ་རེད། ཡིན་ནའི་ད་ཡང་བོད་ནང་ལ་དེང་རབས་ཅན་ལ་འགྱུར་བཞིན་པ་སྐོར་གླེང་པའི་སྐབས་ལ་ཡིན་ན་བོད་པའི་གོད་ཆག་རེད་བོད་ཀྱི་སྣོད་བཅུད་རེད་ཨ་ནི་གནའ་བོའི་ཁང་བཀོད་རེད་སྒྱུ་རྩལ་གཏོར་བཤིག་དེ་འདྲ་བྱུང་བཞིན་ཡོད་པའི་སྐོར་ལ་ཡིན་ན་བོད་ལ་ཕྱོགས་ཡོངས་ནས་གྱོང་གུད་ཇི་ཙམ་འཕོག་པའི་སྐོར་མཉམ་དུ་མ་གླེང་ན་ཡིན་ནའི་གཟུར་གནས་ཆགས་ཀྱི་མ་རེད་བྱས་ཙང་འདི་ཡིན་དུས་སྔ་མོའི་བོད་ཀྱི་སྤྱི་ཚོགས་ལ་འགྱུར་ལྡོག་མ་གཏོང་ཐབས་མེད་མཚམས་ལ་སླེབས་ཡོད་རེད་ཡིན་ནའི། ཏཱ་ལའི་བླ་མ་སྐུ་ཕྲེང་བཅོ་གསུམ་རེད་སྐུ་ཕྲེང་བཅུ་བཞི་བ་གཉིས་ཀ་ལོ་ཡིན་ན་ཨ་ནི་དོ་གལ་ཆེན་པོ་གནང་བྱས་བོད་ཀྱི་སྤྱི་ཚོགས་ལ་དགོས་ངེས་ཀྱི་བཅོས་བསྒྱུར་གནང་ཐབས་གནང་བྱས་ཡིན་ན་ལྷག་པར་དུ་ཏཱ་ལའི་བླ་མ་སྐུ་ཕྲེང་བཅོ་གསུམ་ཆེན་པོས་ཡིན་ན་བཅོས་བསྒྱུར་གྱི་འབད་བརྩོན་ལ་ཡིན་ན་ཨ་ནི་རྙིང་ཞེན་ཅན་གྱི་ཨ་ནི་སྒྲིག་འཛུགས་ཁ་ཤས་ཡིན་ནའི་རེད་ལྷག་དོན་དུ་གདན་ས་ཁག་གིས་ཨ་ནི་འགོག་རྐྱེན་བཟོས་བྱས་དེ་འདྲ་བྱུང་ཡོད་རེད་ཅེས་བྱས་ད་ཁོ་རང་འདི་འདྲ་གསུངས་བཞག། འདི་ནས་ཅིག་བཤད་སྲོལ་ལ་ཡང་ཅིག་རྒྱ་ནག་གཞུང་གིས་ཨ་ནི་བོད་ཀྱི་མི་མང་ཚོ་རང་གི་བདག་པོ་གྱུར་ཡོད་རེད་ཅེས་ཅིག་བཤད་ཀྱི་ཡོད་རེད་ཚིག་བརྗོད་འདི་ཅིག་འགྲེལ་བཤད་ག་འདྲ་རྒྱག་དགོས་ན་ལོ། རྒྱ་ནག་གཞུང་གིས་ཨ་ནི་བོད་ཀྱི་མི་དམངས་ཚོ་ཡིན་ན་ཨ་ནི་བོད་ཀྱི་བདག་པོ་གྱུར་ཡོད་རེད་ཅེས་བྱས་ཨ་ནི་དེ་འདྲ་བཤད་ཡོད་རེད་ད་ཡིན་ནའི་ཨ་ནི་གཅིག་སྟོང་དགུ་བརྒྱ་ལྔ་བཅུ་ཐམ་པ་ནང་ལ་ཡིན་ན་མ་འོ་གིས་ཡིན་ན་ཨ་ནི་གོང་ས་མཆོག་ལ་ཡིན་ན་བོད་ཀྱི་ཡོངས་རྫོགས་ཀྱི་ཨ་ནི་བདག་དབང་ཨ་ནི་རྒྱ་ནག་ལ་ཡོད་པ་ཨ་ནི་ཁས་ལེན་གནང་དགོས་པའི་ཨ་ནི་དེ་འདྲས་ཀྱི་ཨ་ནི་མ་འོ་གིས་རེ་བ་དེ་བཏོན་བྱས་བྱས་ཡོད་རེད། དེ་གོང་དུ་བཤད་པའི་བོད་ཀྱི་བདག་པོ་ནི་བོད་པ་ཡིན་ཟེར་འདི་དག་ཅིག་གི་ལྡོག་ཕྱོགས་རུ་ཆགས་ཡོད་རེད་མ་འོའི་སྐད་ཆ་དེ་བོད་ལ་རིམ་པས་རྒྱ་ནག་གཞུང་དབང་སྒྱུར་བྱེད་ཀྱི་སྲིད་ཇུས་དེ་གསལ་སྟོན་བྱས་ཡོད་རེད་ཅེས་བྱས་འདི་འདྲ་གསུངས་བཞག་བྱས་ཙང་དེ་ཡིན་དུས་རྒྱ་ནག་གཞུང་གིས་ཐོག་མར་བོད་ཀྱི་སྐུ་དྲག་ཚོའི་ཨམ་ཅོག་ནང་ལ་ཡིན་སྤྱི་ཚོགས་རིང་ལུགས་ཀྱི་ཨ་ནི་འབྲེལ་བ་ཅིག་བཞེངས་སྐབས་རེད་མདོག་མདོག་གཏམ་བཤད་སྐད་ཆ་སྙན་པོ་དེ་འདྲས་བཤད་བྱས་རྒྱབ་སྐྱོར་ཐོབ་ཐབས་བྱས་ཡོད་རེད་ཅེས་བྱས་ཕེ་རི་སིའི་མཐོ་རིམ་ཞིབ་འཇུག་སློབ་གླིང་གི་མི་རྒྱུད་རིག་པའི་མཁས་པ་ཀེ་ཏི་ཡ་བཱ་བྷི་ཐི་རི་ཁོ་རང་གིས་ཡིན་ན་དེ་འདྲའི་གསལ་སྟོན་གནང་ཞིང། ཁོང་གི་ཚིག་བརྗོད་ལ་དཔེར་ན་ཁོ་རང་གིས་གསུངས་པ་བྱས་ན་རྒྱ་ནག་གཞུང་དབང་སྒྱུར་འོག་ལ་བོད་པ་ཁ་ཤས་ལ་འཚོ་བ་འདོད་བློ་ཁེངས་པ་དང་ཁ་ཤས་ཀྱིས་ད་དུང་རྒྱ་ནག་དབང་སྒྱུར་ལ་ཡིད་ཚིམ་པའི་རྣམ་འགྱུར་བསྟན་གྱི་ཡོད་རེད། གང་ལྟར་ཡིན་ནའི་ཨ་ནེ་ཚོད་འཛིན་མེད་པའི་ཐོག་ནས་རང་གི་ཡུལ་སྲོལ་གོམས་གཤིས་ལག་བསྟར་བྱེད་ཡ་རེད་རང་གི་སྐད་ཡིག་བེད་སྤྱོད་གཏོང་ཡ་རེད་རང་གི་ཆོས་ལུགས་དོན་གཉེར་བྱེད་པའི་ཐོབ་ཐང་ཆ་ཚང་མེད་པའི་མི་དེ་ཚོ་ཡིན་ན་རང་གི་བདག་པོ་ཅེས་བྱས་མིང་བཏགས་ན་རྩ་བ་ནས་འགྲིག་ཐབས་ཡོད་མ་རེད་ཨ་ནེ་ཀེ་ཏི་ཡ་བཱ་བྷི་ཐི་རི་ཁོ་རང་གིས་ཨ་ནེ་འདུག་འགྲེལ་བརྗོད་གནང་བཞག།
དེ་རིང་ང་ཚོ་གྲོས་མོལ་ཞུས་པའི་ནང་ལ་ཡང་མཐའ་སྡོམ་དུ་བསྐྱོན་པ་ཡིན་ན་བོད་གནས་མཁས་པ་ཀེ་ཏི་ཡ་བཱ་བྷི་ཐི་རི་ཁོ་རང་གསུངས་པ་བྱས་ན་ཡང་བོད་ནང་གི་བོད་མི་ཚོས་ཀྱི་རང་གི་བདག་པོ་ཞེས་མིང་བཏགས་ན་རྩ་བ་ནས་འགྲིག་གི་མ་རེད་ཁོ་རང་དེ་འདྲ་གསུངས་ཤག་དེ་དང་ཆབས་ཅིག་དེ་རིང་ང་ཚོས་ཀྱི་ལས་རིམ་དེ་མཇུག་སྡོམ་ཞུ་བ་དང་ལེ་ཚན་རྗེས་མའི་ནང་ལ་ཡིན་ན་བོད་ནང་གི་བོད་པ་ཚོས་འཚོ་བའི་ཆུ་ཚད་དང་དེ་མིན་རྒྱ་ནག་གི་ས་ཁུལ་གཞན་དང་མི་འདྲ་བ་ག་རེ་ཡོད་མེད་སྐོར་ལ་ཡང་ང་ཚོས་གླེང་མོལ་མུ་མཐུད་ཞུ་གི་ཡིན་ཉན་མཁན་རྣམས་ནས་ང་ཚོའི་ལས་རིམ་ཁག་གསན་པ་ཐུགས་རྗེ་ཆེ།